དེའི་དུས་ཚོད་དེ་ཁྱོད་ཚོ་ཨ་ས་གའི་བ་ནི་བོད་པ་གི་ལས་རིམ་ནས་གསན་བཞུགས་གི་ཡིན་པ་རེད། མི་མང་རྣམ་པ་ཚོ་དེ་ཨ་ས་གའི་སྨོན་ལམ་དང་བའི་བལ་ནང་གི་འགྲོ་སྟངས། དང། ཡ། ཡང། གཡུང་མ། རང་གི། འཇིག་རྟེན་ལ། ཕན་ཐོགས་མཁན་གྱི། གསུང་དང། ཆོས་གཏམ་དང། ན་ཚ། མི་ཡོང་གི། ཐོག། སྨན་གྱི། འགྲོ་སྟངས་དང། དེ་ལས། ལས་རིམ། མང་པོ་འདི། རེ་ཌི་ཡོ། ནང་ནས། མི་མང། ལེན་གྱི།

뉴게 예朋友们，欢迎您收听西藏语的福音节目。 如果您想和我们联络的话， 请您写信到香港九龙中央邮政信箱七一零三零号， 香港九龙中央邮政信箱七幺零三零号， 写给福音节目收就可以了。 我们的电子信箱是佳丽，

ཁོང་གི་སློབ་མ་ཚང་མར་ཐུགས་སྤྲོ་ཡི་གང་དགའ་སྟོན་གནང་བ་རེད། ཡང་སྐྱར་ཁོང་གིས་གསུངས་པ། ཁོང་འཆི་བ་ཡིན་པ་དང་ཁོང་གྲོངས་པ་གི་སྐབས་སུ་འཛམ་བུ་གླིང་གི་སྡིག་པ་ཚང་མ་དང་དང་སྤྱོད་པ་ངན་པ་ཚང་མ་འཁྱེར་རྒྱུ་ཡིན་པ་གསུངས་སོང། ཁོང་ཚོ་ཁ་ལག་ཟས་ཚར་བའི་རྗེས་ལ་ཡེ་ཤུ་ཁོང་ཁྲོ་ཡི་སྨོན་ལམ་སྐྱོན་པའི་ཆེད་དུ་ལྡུམ་ར་ཞིག་གི་ནང་ཕེབས་པ་རེད། དེ་ཡི་རྗེས་ལ་ཡེ་ཤུ་ཁོང་བཟུང་ནས་རོ་མན་གྱི་རྫོང་དཔོན་གྱི་མདུན་ལ་ཁྲིད་པ་རེད།

རྒྱང་ཤིང་ལ་བཏགས་པ་རེད། རྒྱང་ཤིང་ལྗིད་ཁོག་ཞེ་དྲག་ཡོད་པ་དང་ཡེ་ཤུ་ལ་བཙན་དབང་ཐོག་ནས་རྒྱང་ཤིང་དེ་གྲོང་ཁྱེར་བརྒྱུད་ནས་གོལ་གོ་ཐ་རི་ཆུང་ཆུང་བར་དུ་ཁྱེར་བཅུག་པ་རེད། དམག་མི་ཚོས་ཡེ་ཤུ་ཁོང་གི་ཕྱག་དང་ཞབས་ལ་རྒྱང་ཤིང་ཐོག་ལ་གཟེར་དཀར་བརྒྱབ་པ་རེད། ཁོང་གྲོ་གྲོངས་དུས་ན་ཚ་ཆེན་པོ་བཏང་བ་རེད། ཁོ་ཚོ་ཁོ་ཚོས་ཀྱང་རྒྱང་ཤིང་ལ་བཏགས་ནས་ཁྲིམས་འགལ་བྱས་དུས་ཡོད་པ། ཚོགས་ལ་སྙན་དར་གཏོང་པའི་ཚེ་དཔོན་བཅས་བྱས་པ་རེད། ཁོང་གི་མཉམ་དུ་མི་མཁན་མི་ཇག་ཇག་པ་གཅིག་གིས་ཁོང་ལ་ཞུས་པ། ངས་ནོར་འཁྲུལ་བྱས་པ་རྣམས་ལ་དགོངས་ཡངས་གནང་རོགས་གནང། ཡེ་ཤུས་གསུངས་པ་མི་འདི་ལ་དགོངས་ཡངས་ཡོད། ཁོ་ཞིང་ཁམས་ལ། ཁོ་ཞིང་ཁམས་ལ་འགྲོ་གི་རེད། ཡེ་ཤུ་ཁོང་ལ་ན་ཚ་ཆེན་པོ་གཏོང་གི་ཡོད་ན་ཡང། ཁོང་གིས་མི་མང་ལ་མར་བསྟན་ནས་གསུངས་པ། ཁྱེད་ཡབ་དཀོན་མཆོག་ཁོང་ཚོ་ལ་དགོངས་ཡངས་གནང་རོགས་གནང། གང་ལ་ཟེར་ན་ཁོང་ཚོ་ག་རེ་བྱེད་ཀྱི་ཡོད་པ། ཁོང་ཚོ་རང་གིས་ཤེས་ཀྱི་མེད་པ་རེད། ཉིན་དགུང་ལུང་པ་ཚང་མར་ཆུ་ཚོད་ཆུ་བཅུ་གཉིས་ནས་གསུམ་བར་དུ་ནག་ཁུང་ཆགས་པ་རེད། དེ་ནས་ཁོང་གིས་གསུང་སྐད་ཆེན་པོ་བྱས་ནས་གྲོངས་པ་རེད། དེའི་དུས་ས་ཡོ་ཡོམ་ཤུགས་ཆེན་པོ་ཞིག་བརྒྱབ་པ་དང་དམག་མི་དམག་མི་གཅིག་གིས་ཁོང་བླ་ན་མེད་པའི་དཀོན་མཆོག་གི་སྲས་དངོས་གནས་རེད་ལབ་པ་རེད། མི་དམངས་ལྷན་རྒྱས་རྣམ་པ་ཚོ་ཁོང་ཁྲོ་རྣམས་ཀྱི་དཔལ་དུ་ཚར་ཕྱིན་ནས་ཡེ་ཤུའི་ཁོང་གི་འཆི་བ་ལས།

གསོན་པོར་ཆགས་ཡོད་ཁྱེད་ཚོ་ཁོང་གིས་ག་རེ་གསུངས་པ་རྣམས་དྲན་གི་དྲན་གསོས་ཀྱི་མི་འདུག་པས་དེ་ཐོས་ནས་ཁོ་ཤེས་ཧང་སང་བ་རེད། ཁྱེད་ཚོ་མི་མང་ཚང་མ་སེམས་འཇུག་རོགས་གནང་རྗེས་ང་དེ་རིང་གི་འདི།

ལས་ཀ་ཚིག་ཚང་གི་འགྲོ་སྟངས་བས་སེམས་འགུག་ཡོད་དོ་ཅིག་ལས་ཀ་གི་འགྲོ་སྟངས་སྤྱི་ཐམས་ཅད་རྣམ་པ་དེ་རེད་སྐྱོལ་ཟིན་ན་ལས་ཚེ་ནའོ་རང་གི་ཚེ་འདི་ལ་སྤྱི་ཐམས་ཅད་སྐྱིད་པོ་ཡོད་རེད་རང་གི་དུས་ཚོད་འདི་ནང་འགོ་དེ་ལ་ལས་ཀ་སྤྱི་ཐམས་ཅད་སེམས་འགུག་བའི་མེད་དེ་ང་དེ་རིང་གི་མི་མང་ཚང་མ་ལ་འདི་བཀའ་གཅིག་ཞུ་གི་རེད་དུས་ཚོད་ནང་ལ་དུས་ཚོད་འདི་གཙོ་ཆེ་ཤོས་རེད་རང་གི་བཟོས་པའི་གི་འོ་རང་གི་འཇིག་རྟེན་གི་འགྲོ་སྟངས་ལ།

བཞིན་དང། གི་ལས་རིམ་ལ་མཇལ་གི་རེད། དེ་རིང་གི་ང་ཁྱོད་ཚོ་མི་མང་ཚང་མ་ལ་དགུང་སེང་ཞུ་གི་ཡིན་ནོ་བཀྲ་ཤིས་བདེ་ལེགས།